ཚོགས་པ་ལྟར་ང་ཚོ་འདི་པར་ཏི་ལས་ཀ་རོགས་པར་ཏི་གསུམ་གྱི་ཨེ་ནས་ཚོགས་མི་སྐུ་ཚབ་བྱས་ནས་ང་ཚོ་མཇལ་འཕྲད་ཞུས་རྗེས་ཨེ་ནས་དེ་བོད་དོན་ཁག་ལ་རྒྱབ་སྐྱོར་གནང་ཡ་ཨེ་ནས་མ་འོངས་པ་ཨེ་ནས་དབུས་གཞུང་ལ་བོད་དོན་སྐོར་ལ་རྒྱབ་སྐྱོར་ག་རེ་གནང་འབྲེལ་མཐུད་གནང་ཡ་དེ་དེ་འདྲས་ཀྱི་སྐོར་དང་ཨེ་ནས་ཁོང་སྲིད་སྐྱོང་གི་ད་ལྟ་སྐྱབས་མགོན་རིན་པོ་ཆེ་གི་ཀྱི་ཆེད་ད་ཅིག་ཐུགས་ཀྱི་དགོངས་གཞི་བཞི་དང་དེ་མིན་གྱི་བོད་ཀྱི། ཁོར་ཡུག་བོད་ཀྱི་འགྲོ་བ་མིའི་ཐོབ་ཐང་བོད་ཀྱི་སྐད་ཡིག་སྲུང་སྐྱོབ། ད་ལྟའི་གནས་སྟངས་ག་རེ་ཡིན་མིན་དེ་ཚང་མ་ག་ལ་བཀོད་སྒྲུབ་གནང་སོང། དེ་ནང་བཞིན་གྱི་ཨེ་ནས་ང་ཚོ་རེ་འདུན་ཡིན་ནའང་རེད་ད་ཅིག་མཐུན་འགྱུར་གནང་ཡ་གི་འབོད་སྐུལ་ཁག་ཡང་ཞུས་སོང་ང་ཚོ་ཅིག་རྩ་དོན་ཁག་ལ་རྒྱབ་སྐྱོར་གནང་ཡ་དེ་ཕྱིར་ཡ་ག་རེ་ཟེར་ན་སྦེ་ར་ཛིལ་འདི་རྒྱ་ནག་དང་མཉམ་དུ་ཚོང་འབྲེལ་ཆེ་ཤོས་ཅིག་ཡིན་ཙང་འདི་གི་ནང་ཅིག་རྒྱ་ནག་མཉམ་དུ་ཚོང་འབྲེལ་གནང་ན་ཨེ་ནས

ཧྥ་རན་སི་གི་ནང་ལ་གནས་སྡོད་བོད་རིགས་སྤྱི་མཐུན་ཚོགས་པ་དང་གཞུང་འབྲེལ་མ་ཡིན་པ་ཡི་བོད་ཀྱི་གཞོན་ནུ་ཚོགས་པའི་ཐུན་མོང་གི་གོ་སྒྲིག་གི་འོག་ཉིན་མོ་དེར་བོད་མི་དང་ལྷག་པར་དུ་བོད་མི་གཞོན་སྐྱེས་ཚོ་གིས་ལག་ཏུ་བོད་ཀྱི་རྒྱལ་དར་དང་ཡིག་བྱང་སོགས་ཁུར་ནས་ཧྥ་རན་སི་ཡི་སྐད་ཀྱི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་གནང་ཡོད་འདུག། དེ་དང་འབྲེལ་བའི་སྐོར་ཧྥ་རན་སི་གི་ནང་ལ་ཡོད་པའི SFTའམ་བོད་རང་དབང་སློབ་ཕྲུག་ཚོགས་པ་ཡི་རྒྱུན་ལས་གསར་པ་དང་ཚོགས་གཞོན་དོན་གྲུབ་ལགས་སུ་ཕྱི་ཚེས་གཉིས་ཀྱི་ཉིན་བཅར་འདྲི་ཞུས་པས་ཁོང་གིས་ངོ་སྤྲོད་གནང་དོན་ལ། དང་པོ་དེ་བཀྲ་ཤིས་བདེ་ལེགས་ཞུ་གི་ཡིན་ད་ཁ་སང་སྤྱི་ཟླ་བཅུ་པའི་གི་ཚེས་གཅིག་དེ་ལ་ད་རྒྱལ་སྤྱིའི་ལས་འགུལ་ཉིན་ལབ་ཡ་དེ་ད་གཅིག་དང་ད་རྒྱ་མི་དམར་ཤོག་གིས་ཁོ་རང་ཚོ་དབུ་བརྙེས་པའི་གི་ད་ཁོ་རང་ཚོ་ལ་ད་དུས་དྲན་ཞིག་ཆགས་ཀྱི་ཡོད་རེད་ད་ཡིན་ན་ང་ཚོ་བོད་པ།

མི་རིགས་ཁོ་རང་བརླག་གཏོང་ཡ་གི་ཁོང་ཚོ་གི་ཐབས་ཤེས་བྱེད་ཀྱི་ཡོད་རེད་པ་ད་འདི་ལ་ང་ཚོ་གི་གཞོན་པ་ཚོ་གིས་ང་ཚོ་འདི་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་ང་ཚོ་སེམས་ཤུགས་ཆག་གི་མེད། ད་འདི་ལ་ང་ཚོ་གི་སྐད་འབོད་འབོད་སྒྲ་འདྲ་བ་དེ་གཙོ་བོ་འདི་འདྲ་རེད་ད་ད་ཁེ་ས། ཡང་ཁོང་གིས་ད་རེས་ཀྱི་ལས་འགུལ་གྱི་ནང་ལ་བོད་པའི་གཞོན་སྐྱེས་མཉམ་ཞུགས་བྱེད་མཁན་མང་པོ་ཞིག་ཡོད་པ་དེ་ནི་གལ་གནད་ཆེན་པོ་ཡིན་སྐོར་སོགས་མུ་མཐུད་ནས་དེ་འདྲ་གསུངས་བྱུང། ང་ད་ལན་ཧང་སང་དེ་ལ་ང་ཚོས་སྐད་འབོད་ལ་ལོ་ཆུང་ཆུང་མང་པོ་ཞེ་ཅིག་ཡོད་ད་འདི་རྒྱ་ནག་གཞུང་ལ་སྟོན་ཡས་ཅིག་ཆགས་ཀྱི་ཡོད་ད་ང་ཚོ་ལོ་ཆུང་ཆུང་འདི་ཚོ་ང་ཚོ་དེ་འདྲ་འཐབ་རྩོད་འདི་མུ་མཐུད་ནས་བྱེད་ཀྱི་ཡིན་བོད་ལ་བོད་ཀྱི་བདེན་མཐའ་མ་གསལ་བར་དུ་ང་ཚོ་འཐབ་རྩོད་འདི་མུ་མཐུད་ནས་གནས་ཀྱི་རེད་ལབ་ཡས་ད་ང་ཚོ་རྒྱ་ནག་གཞུང་ལ་སྟོན་དགོས་ཡས་ད་ཅིག་འདི་དཔེ་གལ་ཆེན་པོ་ཆགས་ཡོད་འདུག་ཁེ་ས་ཡིན་ན་ཡང་ང་ཚོ་ལོ་གཞོན་གཞོན་མང་པོ་ཞེ་ཅིག་ཕ་གི་ལ་མཉམ་ཞུགས་བྱས་བྱས་ཨ་ནི་ཁོ་རང་ཚོ་གི་ད་དེ་ཚོ་སྐད་འབོད་བྱེད་དགོས་ཡས་ཀྱི་དོན་དག་དེ་ཚོ་མགོ་ཚོད་བྱས་དངོས་གནས་འདི་ཧང་སང་ཡག་པོ་འདྲ་པོ་ཅིག་བྱུང་སོང་འདི་ག་ལ་བོད་པ་གཅིག་པོ་མ་རེད་ཁེ་ས་མི་རིགས་མང་པོ་ཅིག་ད་ལྟ་རྒྱ་དམར་གྱི་བཙན་དབང་འོག་ལ་ཡོད་པའི་མི་རིགས་མང་པོ་ཅིག་མཉམ་ཞུགས་བྱས་ཡོད་རེད་ཁེ་ས་འདི་ནང་ལ། དེ་བཞིན་ཉིན་མོ་དེར་ཨ་རིའི་རྒྱལ་ས་མངའ་ཁུལ་དང། གྲོང་ཁྱེར་ནིའུ་ཡོག་གི་མངའ་སྡེ་མེ་ནི་སོ་ཀྲ་ལ་སོགས་པའི་མངའ་སྡེ་དང་ས་ཁུལ་ཁག་གི་ནང་ལ་བོད་མི་དང་ཡུ་གུར། ཧོང་ཀོང་དང་ཐའེ་ཝན་བ། དེ་བཞིན་ལྷོ་སོག་པོ་དང་ཝེ་ཐི་ནམ་བཅས་རྒྱ་ནག་གི་གདུག་རྩུབ་དང་གནོན་ཤུགས་ཀྱི་འོག་ལ་ཡོད་པའི་གི་མི་མང་ཚོགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་ལོ་ངོ་དྲུག་ཅུ་ལྷག་ཙམ་གྱི་དབང་བསྒྱུར་དང་བོད་མི་རྒྱ་མིར་བསྒྱུར་ཐབས་ཀྱི་སྲིད་ཇུས་སོགས་མཚམས་འཇོག་དགོས་པའི་རེ་སྐུལ་ཞུས་ཡོད་འདུག།

གོང་ཞུས་ཡུ་རོབ་ནང་པ་གི་མཐུན་ཚོགས་ཀྱི་ཚོགས་གཞོན་ཁ་རོ་ལི་ལེག་སི་ལགས་ཀྱིས་མུ་མཐུད་དེ་ཨ་རིའི་གྲོས་ཚོགས་དང་བེལ་ལྗིམ་གྲོས་ཚོགས་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་དེ་བཞིན་ཉི་ཧོང་གི་དགེ་འདུན་པ་མཐུན་ཚོགས་སོགས་ཀྱིས་མ་འོངས་པར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གིས་དབུས་པའི་བླ་སྤྲུལ་རྣམས་ཀྱི་ཡང་སྲིད་ངོས་འཛིན་ཞུ་ཚུལ་ལ་རྒྱ་ནག་གཞུང་གིས་ཐེ་གཏོགས་མཛད་མི་ཆོག་པའི་གསལ་བསྒྲགས་སྤེལ་ཡོད་པ་ལྟར

དེའི་ནང་ནས་ང་རང་ཚོ་བླ་ཆེན་ཁག་གི་སྐུའི་ཡང་སྲིད་རེད་ཨ་ནི་གཙོ་བོ་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་ཐོག་ལ་ཐེ་བྱུས་བྱེད་ཡ་དེ་མཚམས་འཇོག་དགོས་ཀྱི་ཡོད་པ་ཅེས་གསུངས་ཡོད་རེད། དེ་དང་ཆབས་ཅིག་ཏུ་ད་ལྟ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་ཡང་སྲིད་དེ་ཨ་ནི་ངོས་འཛིན་ཞུ་ཡ་དེ་ང་རང་ཚོ་བོད་བརྒྱུད་ནང་བསྟན་གྱི་གཞི་རིམ་བརྒྱུད་བྱས་གནང་དགོས་ཀྱི་ཡོད་པ་དང་ཨ་ནི་རྒྱལ་སྤྱི་ནས་ཡིན་པ་ཡིན་ནའི་ད་ལྟ་རྒྱ་ནག་གཞུང་གིས་ངོས་འཛིན་ཞུས་པའི་བླ་ཆེན་ཁག་ལ་ཨ་ནི་ངོས་འཛིན་མ་གནང་ཡ་འབོད་སྐུལ་གནང་ཡོད་རེད།

དེའང་སྐབས་དེར་ཉི་ཧོང་དོན་གཅོད་ཨརྱ་ཚེ་དབང་རྒྱལ་པོ་ལགས་ཀྱིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འདིའི་སྐོར་ཞིག་ངོ་སྤྲོད་གནང་ན། སྐུ་གཞོགས་ཚོས་དུ་མང་ཆེ་ཕེབས་པ་དེ་འདིར་ཤར་ཛན་བུ་དྷི་ཛམ་རྒྱལ་དང་སོགས་ཚོགས་ཞུགས་ཀྱིས་ཁོ་ཚོའང་གཙོས་ཀྱི་དགོན་པ་ཁག་དགུ་གཙོས་ཅིག་འདུག་དེའི་ནང་ལོགས་ལ་གཙོ་བོ་དེ་ཡང་ད་ང་ཚོས་ཧ་ཡ་ཤི་སན་ཟེར་ལབ་བྱས་སྤྱི་དང་བོད་ལ་ཁོ་རང་སྐྱབས་མགོན་རིན་པོ་ཆེ་ཚར་གཅིག་གཉིས་མཇལ་ཡོད་རེད་བོད་པར་དད་པ་ཡང་ཆེན་པོ་བཞག་ཡོད་རེད་ཁོ་རང་ཚོ་འཛོམས་བྱས་ཁོ་རང་ཚོས་ལབ་ཡ་བྱས་ན་ད་དེའི་བོད་ནང་ལོགས་ལ་དེ་འདྲས་ཅིག་ཉིས་སྟོང་ཉི་ཤུ་རྩ་གཅིག་ནང་ལོགས་ཡིན་པ་རེད་བྱས་ན་དེ་འདྲའི་སངས་རྒྱས་སྐུ་བརྙན་ཆེན་པོ་དེ་འདྲའི་གཏོར་བཤིག་བཏང་ཡོད་རེད་ཨེ་ནི་མ་ནི་འཁོར་ལོ་དེ་འདྲས་མེད་པ་བཟོས་ཡོད་རེད་དེ་ཡིན་དུས་ཙམ་པ་རང་དབང་ལ་ཡོད་པའི་གི་ཨེ་ནི་མི་ཚོ་ཡིན་པ་རེད་བྱས་ན་དེ་ཚོ་ལ་བྱིན་གྱིས་མི་བྱེད་རྒྱ་ནག་ལ་དེ་འགྲིག་གི་མ་རེད་ཅེས་ལབ་དགོས་ཀྱི་འདུག་ཟེར་བྱས་ཁོ་རང་ཚོ་ཨེ་ནི་སྐད་ཆ་རེ་བྱུང་བྱས་ནས་ལ་ཨེ་ནི་དེ་ད་ང་ཚོས་གི་བྱེད་ཐུབ་ཡས་གཅིག་དེ་དང་པོ་དེ་ཨེ་ནི་ཡིན་དེ་ང་ཚོས་བསྒྲགས་གཏམ་གཅིག་སྤེལ་ཡས་གཅིག་འདུག་ཟེར་བྱས་ཨེ་ནི་ཁོ་ཚོ་བསྒྲགས་གཏམ་དོན་ཚན་དགུ་ཞིག་ཡོད་ཀྱི་ཚུལ་མར་སྤེལ་ཤག་དེ་ཨེ་ནི་དེ་བསྒྲགས་གཏམ་དེ་དེ་ལས་ཁུངས་ན་འདུག་ཟེར་ཁོ་རང་ཚོ་སྐུ་ཚབ་མི་དྲུག་རེ་བདུན་རེ་ཞིག་སླེབས་བྱས་བྱས་འདུག་ཟེར་ཕེབས་སོང། ཡང་ཕྱི་ཟླ་བཅུ་པ་གི་ཚེས་སུམ་ཅུ་སོ་གཅིག་ཉིན་ཉི་ཧོང་ནང་གི་རེ་བའི་མེ་ལྕེ་ཞེས་པའི་གཞུང་ཁོངས་མིན་པའི་ཚོགས་པས